སྲིད་འཛིན་ཇོ་བྷའི་ཏིན་གྱིས་ཁོང་དམངས་གཙོ་ཚོགས་པའི་ཚོགས་ཁོངས་ཀྱི་སྲིད་འཛིན་འོས་མི་མདུན་རྒྱུག་པ་དེ་ཡིན་པའི་ཆ་ནས། འོས་བསྡུའི་དྲིལ་བསྒྲགས་ཚ་ཚ་འུར་འུར་ངང་གནང་བཞིན་ཡོད་པའི་ཁྲོད། གཟའ་འཁོར་སྔོན་མའི་གཟའ་མིག་དམར་ཉིན་ཁོང་ལ་ལྷོ་ཁེ་རོ་ལེ་ནཱའི་མངའ་སྡེའི་ནང་ལ་སྲིད་འཛིན་འོས་བསྡུའི་སྔོན་འགྲོའི་འགྲན་རྩོད་ཀྱི་ནང་ལ་རྒྱལ་ཁ་ཧ་ཅང་ཆེན་པོ་ཐོབ་ཡོད་པ་ལྟར། དེ་རིང་ས་གནས་ཀྱི་གཟའ་མིག་དམར་ཉིན་ནེ་ཝ་དཱའི་མངའ་སྡེའི་ནང་ལ་ཡང་རྒྱལ་ཁ་ཆེན་པོ་ཐོབ་པའི་རེ་སྒུག་དང་བཅས་ཁོང་གིས་དེར་གཟའ་ཉི་མའི་ཉིན་འོས་བསྡུའི་དྲིལ་བསྒྲགས་གནང་ཡོད་པ་རེད། སྐུ་ཞབས Biden གྱིས་སྐབས་དེའི་འདུ་འཛོམས་གང་འདྲ་ཞིག་གི་ཐོག་ལ་གཏམ་བཤད་གནང་པ་ཡིན་ན། ཁོང་གིས་ཁོང་གི་ཁ་གཏད་གཙོ་བོར་གྱུར་པ་སྤྱི་མཐུན་ཚོགས་པའི་ཚོགས་ཁོངས་སྲིད་འཛིན་འོས་མིར་ངེས་སྲིད་པ་དེ་སྔའི་སྲིད་འཛིན Donald Trump ལ་འོས་འདེམས་བྱས་པ་ཡིན་ན་རྒྱལ་ཁབ་ཀྱི་དམངས་གཙོ་ལ་གནོད་སྐྱོན་གཏོར་བཤིག་གཏོང་ཉེན་ཡོད་ཅེས་གསལ་སྟོན་དང་སྦྲགས། ཁོང་སྐུ་ཉིད་ལ་བསྐྱར་དུ་འོས་འདེམས་ཡོང་བའི་སྐུལ་འདེད་གནང་གི་ཡོད་པ་ལྟར། ད་རེས་ནེ་བྷ་དཱ་མངའ་སྡེའི་ནང་ལ་ཡང་གཏམ་བཤད་དེ་རིགས་གནང་ཡོད་པ་མ་ཟད། ཁོང་གིས་སྐུ་ཞབས་ཁྲམ་ལ་འོས་བསྡུ་རྒྱལ་ཁ་ཐོབ་པ་ཡིན་ན་ནི་ཨ་མི་རི་ཀའི་ནང་ལ་ཆེས་འཇིགས་སྐྲག་ཅན་གྱི་ཆག་སྒོ་སློང་གི་རེད་ཅེས་གསུངས་འདུག་པ་དང་འདྲ། དེ་ལྟར་གསུངས་དགོས་པའི་རྒྱུ་མཚན་མང་པོ་ཞིག་བགྲངས་འདུག་པའི་ནང་ལ། ཁོང་གིས་སྐུ་ཞབས་ཁྲམ་སྐུ་ཉིད་ཀྱིས་ད་བར་གཏམ་བཤད་གནང་པའི་འབྲུ་དོན་ཁག་དང་དེ་བཞིན་ཁོང་ལ་ཁྲིམས་ཁང་ཁག་གི་ནང་ལ་ནག་ཅན་གྱི་ཉེས་འཛུགས་ཐོག་ཁྲིམས་བཤེར་གནང་བཞིན་པའི་གནས་ཚུལ་ཁག་དྲངས་འདུག་ཅིང། དེ་ཡང་རྒྱུ་མཚན་དེ་ཚོའི་གྲས་སུ་སྐུ་ཞབས Trump གྱིས་ད་བར་བཙོན་འཇུག་ཉེས་ཆད་བཀལ་ནས་ཡོད་པའི་དེ་སྔ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་ཕྱི་ཟླ་དང་པོའི་ཚེས་དྲུག་གི་ཉིན་ཨ་མི་རི་ཀའི་གྲོས་ཚོགས་ཐོག་ལ་དྲག་ཟིང་གི་ཉེས་སྤྱོད་སྤེལ་མཁན་དེ་ཚོར་བཙོན་པ་མིན་པར་ཁོང་ཚོ་ནི་གཞུང་གིས་བཙན་ཉར་བྱས་པའི་མི་ཡིན་ཞེས་ངོས་འཛིན་གནང་བཞིན་པ་འདི་དང། རྒྱལ་ཁབ་ཀྱི་དེ་སྔའི་མཐོ་རིམ་དཔོན་རིགས་ཤིག་ལ་ཁོང་གིས་དམར་བསད་གཏོང་འོས་པ་རེད་ཅེས་གསུངས་པ་དེ་དང། ཡང་དམག་སར་ཚེ་སྲོག་ཤོར་བའི་རྒྱལ་གཅེས་དམག་མི་ལ་འཇོན་ཐང་མེད་པ་དང་ཕམ་ཉེས་པ་ཡིན་པ་གསལ་སྟོན་གནང་པ་དེ་ཚོ་དང། ཕྱོགས་མཚུངས་སྐུ་ཞབས Trump གྱིས་ཁོང་ལ་སྲིད་འཛིན་དུ་བསྐྱར་འདེམས་བྱུང་བའི་ཉིན་མོ་དང་པོ་དེར་སྲིད་དབང་སྒེར་གཅོད་པ་གནང་རྒྱུ་ཡིན་ཞེས་གསུངས་འདུག་པ་མ་ཟད། ཁོང་གིས་རྒྱབ་སྐྱོར་བ་ཚོར་ང་ནི་ཁྱེད་རང་ཚོའི་འཁོན་ལན་སློག་མཁན་དེ་ཡིན་ད་ཞེས་གསུངས་པ་སོགས་ལུང་འདྲེན་གནང་སྟེ་གལ་ཏེ་སྐུ་ཞབས Trump ལ་སླར་ཡང་སྲིད་འཛིན་དུ་འདེམས་ཐོན་བྱུང་བ་ཡིན་ཚེ།

ཡང་ད་རེས་སྐུ་ཞབས་བྷའི་ཏིན་གྱིས་ནེ་བྷ་དཱ་མངའ་སྡེའི་ས་གནས་ཧན་དྷ་སོན་དུ་མི་སྒེར་པ་ཞིག་གི་ནང་ལ་འཛོམས་པའི་དཔལ་འབྱོར་གྱི་རྒྱབ་རྟེན་སྦྱིན་བདག་ཚོར་གཏམ་བཤད་གནང་བའི་སྐབས་སུ། ཁོང་གིས་ཁོང་རྣམ་པ་ལྷན་རྒྱས་རྒྱལ་ས་ཝཱ་ཤིང་ཀྲང་དུ་ཕེབས་པ་ཡིན་ན། ཁོང་གིས་དེ་སྔ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་ཕྱི་ཟླ་དང་པོའི་ཚེས་དྲུག་གི་ཉིན་དྲག་ཟིང་རུ་ཚོགས་ཀྱིས་ཨ་མི་རི་ཀའི་གྲོས་ཚོགས་ལ་གཏོར་རྒོལ་བྱེད་པའི་སྐབས་སུ། སྐུ་ཞབས Trump ཀྱི་ལས་རོགས་ཅིག་གིས་ཐེར་འདོན་བྱས་པ་ལྟར། དེའི་སྐབས་ཀྱི་སྲིད་འཛིན Trump ཀྱིས་གཟུགས་མཐོང་བརྙན་པར་ཐོག་ལ་ཧ་ཅང་གཟབ་ནན་གྱི་སྒོ་ནས་དྲག་ཟིང་གི་གནས་ཚུལ་ཐོག་གཟིགས་མོ་གཟིགས་བཞུགས་ས་ཡིན་ལུགས་ཀྱི་ས་ཆ་དེ་སྟོན་ཆོག་ཅེས་གསུངས་འདུག་པ་དེ་འདྲ། ཁོང་གིས་སྦྱིན་བདག་རྣམས་ལ་འོས་བསྡུ་རྗེས་མ་དེའི་ནང་ལ་ང་ཚོ་དམངས་གཙོ་ཚོགས་པས་ཕོ་བྲང་དཀར་པོའི་ནང་མུ་མཐུད་གནས་ཐུབ་པའི་རྒྱལ་ཁ་ཐོབ་པ་བྱེད་དགོས་ཀྱི་རེད་ལ་དེ་བཞིན་གྲོས་ཚོགས་གོང་མའི་ནང་ལ་གྲངས་མང་གི་གནས་བབ་དེ་སོར་གནས་ཐུབ་པ་དགོས་པ་དང། ཡང་གྲོས་ཚོགས་འོག་མའི་ནང་ལ་དམངས་གཙོ་ཚོགས་པའི་འཐུས་མི་གྲངས་མང་གི་གནས་བབ་ཐོབ་པ་བྱེད་དགོས་ཀྱི་རེད་ཅེས་གསུངས་ཡོད་པ་རེད། ཡང་ད་རེས་ཀྱི་འདུ་འཛོམས་ཁག་གི་སྐབས་སུ་སྐུ་ཞབས་ཇོ་སྦའི་ཏན་ནས་ཁོང་གིས་ཡུལ་གྱི་དཔལ་འབྱོར་འཕེལ་རྒྱས་དང། དམངས་གཙོའི་འཛུགས་སྐྲུན་དང་གནམ་གཤིས་འགྱུར་ལྡོག་ལ་གདོང་ལེན་དང་ཕྱི་འབྲེལ་དང་ཚོང་འབྲེལ་བཅས་ཀྱི་ནང་ལ་ཡར་རྒྱས་གཏོང་ཐུབ་པའི་བྱས་རྗེས་ཆེན་པོ་ཡོད་ཅེས་གསལ་སྟོན་གནང་འདུག་ཡང་ད་རེས་སྐུ་ཞབས་ཇོ་སྦའི་ཏན་གྱི་གཏམ་བཤད་ཁག་གི་ཐོག་སྐུ་ཞབས Trump གྱི་འོས་བསྡུའི་ལས་དོན་མི་སྣས་བརྗོད་ཡ་ལ། ཁོང་གིས་ག་རེ་བརྗོད་ན་མ་བརྗོད་ན་འདས་པའི་ལོ་གསུམ་གྱི་ནང་ལ་ཁོང་གི་བྱས་ཉེས་དང་གཏོར་བཤིག་གི་ངན་བྱུས་ཁག་ཀུན་གྱི་མཐོང་ཆོས་ཡོད་པ་ལྟར་རེད་ཅེས་གསུངས་འདུག་གནས་ཚུལ་འདི་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་མཁན་པད་མ་བདེ་ཆེན་ཡིན།